གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ཌི་སི་ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བརྒྱད་པ་ཁྲུམས་ཟླའི་ཚེས་པ་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་གསུམ་རེས་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁ་སང་ཕྱི་ཚེས་གཉིས་ཉིན་ལྷོ་ཨ་མེ་རི་ཀའི་ནང་གི་རྒྱལ་ཁབ་ཆེ་གྲས་བྷི་རཱ་ཛིལ་གྱི་སའོ་པཱ་ལོའི་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཙོ་དང་ཚོགས་གཞོན། དེ་བཞིན་གྲོས་ཚོགས་འཐུས་མི་གཉིས་གྲོས་ཚོགས་ནང་མཇལ་འཕྲད་གནང་སྟེ། ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་སྐོར་ངོ་སྤྲོད་གནང་བ་དང་བྷི་རཱ་ཛིལ་དབུས་གཞུང་དང་ས་གནས་གཞུང་གིས་རྒྱ་ནག་གཞུང་ནས་ཡུལ་དེ་ནང་མ་འཛུགས་ཀྱི་ལས་གཞིའི་ཐོག་དོགས་ཟོན་གནང་དགོས་སྐོར་གསུངས་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་རྒྱ་ནག་གཞུང་གིས། རྒྱ་མིའི་རྒྱལ་སྟོན་དུས་ཆེན་ཟེར་བ་དེ་བོད་ནང་གི་དགོན་སྡེ་ཁག་ཏུ་གཞི་རྒྱ་ཆེན་པོའི་སྒོ་ནས་བཙན་ཤེད་བཏང་སྟེ་སྲུང་བརྩི་བྱེད་དུ་བཅུག་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་ཐའེ་ཝན་གྱི་ཆོས་ཞུ་བ་རྣམས་ལ་ཉིན་གཉིས་རིང་གི་གསུང་ཆོས་མཇུག་བསྡོམས་གནང་སྐབས་ནང་པའི་གཞུང་ཆེན་ཁག་ལ་ཐོས་བསམ་སློབ་གཉེར་གྱིས་ཉམས་ལེན་གནང་གལ་ཆེན་པོ་རེད་ཅེས་བཀའ་སྩལ་གནང་མཛད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་འདི་ཟླའི་ཚེས་གཉིས་ཉིན་ཁེ་ན་ཌའི་ཊོ་རོན་ཊོ་ས་གནས་བོད་མི་དྲུག་ནས་ཁེ་ན་ཌའི་རྒྱལ་ས་ཨོ་ཊ་ཝར་གནས་པའི་རྒྱ་ནག་གཞུང་ཚབ་མདུན་ནས་ཊོ་རོན་ཊོའི་གྲོང་ཁྱེར་སན་ཇོར་ཇི་རུ་ཡོད་པའི་རྒྱ་ནག་དོན་གཅོད་ཁང་བར་དུ་རྒྱང་རྒྱུག་ཀྱི་ལས་འགུལ་ཐེངས་བཞི་པ་དེ་བཞིན་སྤེལ་གནང་བའི་སྐོར། ས་གནས་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་བཅས་དེ་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ས་སྤྱི་ཟླ་བཅུ་པའི་ཚེས་གཉིས་ཉིན་ལྷོ་ཨ་མེ་རི་ཀའི་ནང་གི་རྒྱལ་ཁབ་ཆེ་གྲས་སྦ་ར་ཟིལ་གྱི Sao Paulo མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཙོ་དང་ཚོགས་གཞོན་དེ་བཞིན་གྲོས་ཚོགས་འཐུས་མི་གཉིས་གྲོས་ཚོགས་ནང་མཇལ་འཕྲད་གནང་སྟེ་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་སྐོར་ངོ་སྤྲོད་གནང་བ་དང་སྦ་ར་ཟིལ་དབུས་གཞུང་དང་ས་གནས་གཞུང་གིས་རྒྱ་ནག་གཞུང་ནས་ཡུལ་དེའི་ནང་མ་འཛུགས་ལས་གཞིའི་ཐོག་དོགས་ཟོན་གནང་དགོས་སྐོར་གསུངས་འདུག། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལྷོ་ཨ་མེ་རི་ཀའི་གླིང་ཕྲན་ནང་གི་རྒྱལ་ཁབ་ཆེ་གྲས་བྷི་རཱ་ཛིལ་ནང་གཞུང་འབྲེལ་ཕྱོགས་ཕེབས་གནང་བཞིན་པ་ལྟར་ཁེ་ས་ཕྱི་ཚེས་གཉིས་ཉིན་ཁོང་གིས་སའོ་པཱ་ལོའི་མངའ་སྡེའི་གྲོས་ཚོགས་ནང་ཕེབས་སྐབས་གྲོས་ཚོགས་ཀྱི་ཚོགས་གཙོ Andre do Prado མཆོག་དང། ཚོགས་གཞོན Gil Diniz། མངའ་སྡེའི་ཕྱི་དྲིལ་ལས་དོན་ཚོགས་ཆུང་གི་ཚོགས་མི་ཡིན་པ་གྲོས་ཚོགས་འཐུས་མི Paulo Fiorilo ལགས་དང Rui Alves བཅས་ཀྱིས་དགའ་བསུ་སྣེ་ལེན་གཟབ་རྒྱས་ཞུས་འདུག་དེའི་རྗེས་སུ་གྲོས་ཚོགས་ནང་ཁོང་རྣམས་ཀྱི་ལྷན་དུ་དུས་ཡུན་ཕྱག་ཚོད་གཅིག་ལྷག་ཙམ་རིང་བཀའ་མོལ་གནང་སྐབས་བོད་ནང་གི་ཛ་དྲག་གི་གནས་སྟངས་ཁག་གི་སྐོར་ངོ་སྤྲོད་གནང་བ་དང། བྷ་ར་ཛིལ་དབུས་གཞུང་དང་ས་གནས་གཞུང་གིས་རྒྱ་ནག་ནས་ཡུལ་དེའི་ནང་མ་འཛུགས་ཀྱི་ལས་གཞི་ཁག་ལ་དོགས་ཟོན་གནང་དགོས་སྐོར་ཞུས་པ་མ་ཟད་མང་གཙོའི་ལམ་ལུགས་ལྡན་པའི་བྷ་ར་ཛིལ་གྱིས་རྒྱ་ནག་དང་འབྲེལ་ལམ་གནང་སྐབས་རྒྱལ་སྤྱིའི་ཁྲིམས་དང་སྒྲིག་གཞི་དེ་བཞིན་འགྲོ་བ་མིའི་ཐོབ་ཐང་རང་དབང་ཁག་ལ་གུས་བརྩི་ཞུ་དགོས་པའི་བདེན་པ་གཏན་འཁེལ་གནང་གལ་ཆེ་སྐོར་སོགས་གསུངས་འདུག།

ཡང་ཁེ་ས་ཉིན་རྒྱབ་ལ་སྲིད་སྐྱོང་མཆོག་གིས་སའོ་པའོ་ལོའི་ས་གནས་གྲོང་ཁྱེར་གྱི་འགྲོ་བ་མིའི་ཐོབ་ཐང་ཚན་པའི་དྲུང་ཆེ Soninha Francine ལགས་དང་གནམ་གཤིས་འགྱུར་ལྡོག་གི་གནད་དོན་དང་འབྲེལ་བའི་དྲུང་ཆེ Gilberto ལགས་རྣམ་གཉིས་གྲོང་སྡེ་ལྷན་ཚོགས་ཀྱི་སྤྱི་ཁྱབ་ལས་ཁུངས་ནང་མཇལ་འཕྲད་གནང་འདུག་ཡང་ཕྱི་དྲོར་སྲིད་སྐྱོང་མཆོག་གིས་སའོ་པའོ་ལོའི་གཙུག་ལག་སློབ་གཉེར་ཁང་ནང་བཙན་བྱོལ་བོད་མིའི་མང་གཙོའི་འཕེལ་རིམ་སྐོར་དང་བོད་ཀྱི་ཆོས་དང་རིག་གཞུང་སོགས་དང་འབྲེལ་ཡོད་ཀྱི་གནད་དོན་སོགས་ཀྱི་སྐོར་བཀའ་སློབ་གསུང་བཤད་གནང་འདུག། སྤེན་པ་ཚེ་རིང་མཆོག་གིས་སྲིད་སྐྱོང་གི་ཐུགས་འགན་བཞེས་པའི་རྗེས་སུ་ལྷོ་ཨ་མེ་རི་ཀའི་གླིང་ཕྲན་གྱི་རྒྱལ་ཁབ་ཆེ་ཁག་བཞིའི་ནང་གཞུང་འབྲེལ་ཕྱོགས་ཕེབས་ཐོག་མ་དེ་བར་ཛིལ་གྱི་དཔལ་འབྱོར་གྲོང་ཁྱེར་ཆེན་པོ་དང་ལྷོ་ཨ་མེ་རི་ཀའི་གླིང་ཕྲན་ནང་ནས་མི་འབོར་ཆེ་ཤོས་ཡོད་པའི་གྲོང་ཁྱེར་སའོ་པའོ་ལོ་ནས་དབུ་འཛུགས་གནང་ཡོད་ཅིང། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་བར་ཛིལ་གྱི་གྲོང་ཁྱེར་སའོ་པའོ་ལོའི་གནམ་ཐང་ལ་ཕེབས་འབྱོར་སྐབས་ལྷོ་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་དང་བར་ཛིལ་བོད་ཁང་གི་འགན་འཛིན་ལྷན་ཚོགས་ཀྱི་དབུ་ཁྲིད་བླ་མ་རིན་ཆེན་ལགས་བོད་དོན་རྒྱབ་སྐྱོར་བ Sandra Fernandez Erickson ལགས་དང Movimento Tibete ལགས་བོད་ཁང་གི་ལས་བྱེད Daniel Sarmento ལགས་བཅས་ཀྱིས་སྣེ་ལེན་གཟབ་རྒྱས་ཞུས་འདུག་སྲིད་སྐྱོང་མཆོག་དེར་ཕེབས་སྐབས་འདི་ག་རླུང་འཕྲིན་ཁང་ལ་གསུང་དོན། ཨ་ནི་ད་རིང་ཉི་མ་གཉིས་གསུམ་གཅིག་བྷ་ར་ཛིལ་བྱས་ཨ་ནི་ཉི་མ་གཉིས་གཅིག་ཡང་ཀོ་ལོམ་བྷི་ཡཱ་བྱས་ཨ་ནི་ཉི་མ་གསུམ་བཞི་གཅིག་མེག་སི་ཀོ་བྱས་ཨ་ནི་དེ་ནས་ཡང་ཨ་རི་ཡང་ཡོང་བ་ཡིན། དེ་ནས་སྲིད་སྐྱོང་མཆོག་གིས Longevity Expo Plus Forum ཞེས་པའི་ལྷན་ཚོགས་སུ་ལྷན་ཞུགས་གནང་བ་དང་ལྷན་ཚོགས་དེའི་འགན་འཛིན Walter Feldman ལགས་དང་ལྷན་ཚོགས་དེ་ཐོག་མར་དབུ་འཛུགས་གནང་མཁན Francisco Santos ལགས་དེ་བཞིན་ཚོགས་མི་ཁག་གཅིག་དང་མཇལ་འཕྲད་གནང་འདུག། སྲིད་སྐྱོང་མཆོག་གིས་ཕྱི་ཚེས་གཅིག་གི་ཉིན་རྒྱབ་ལ་བར་ཛིལ་གྱི་བོད་ཁང་ནང་ཆེད་ཕེབས་གནང་སྟེ་བོད་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་རྣམས་ཀྱི་ལྷན་དུ་མཇལ་མོལ་གནང་བའི་རྗེས་སུ Indian Eye ཞེས་པའི་གསར་ལས་ཁང་གི་བཅར་འདྲི་དང་ལེན་གནང་འདུག།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་རྒྱ་མིའི་རྒྱལ་སྟོན་དུས་ཆེན་ཟེར་བ་བོད་ནང་གི་དགོན་སྡེ་ཁག་ལ་གཞི་རྒྱ་ཆེན་པོས་བཙན་ཐབས་ཀྱིས་སྲུང་བརྩི་བྱེད་དུ་བཅུག་ཡོད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བསྟན་འཛིན་འཕགས་སྒྲོན་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གསན་རོགས་གནང།
སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་དེ་རྒྱ་ནག་དམར་ཤོག་ཚོགས་པ་བཙུགས་ཏེ་ལོ་ངོ་བདུན་ཅུ་དོན་བཞི་འཁོར་བའི་དུས་དྲན་དང་བསྟུན་རྒྱ་ནག་གཞུང་གིས་བོད་ཀྱི་ཕོ་བྲང་པོ་ཏཱ་ལའི་མདུན་ཐང་དུ་གཞུང་འབྲེལ་མཛད་སྒོ་ཚོགས་ཡོད་པ་དང། ཉིན་དེ་ལྷ་ས་ཁུལ་ཡོངས་སུ་ཉེན་རྟོག་པའི་ས་ཚིགས་ཆེད་བཙུགས་དང་མི་མང་ལ་ཞིབ་བཤེར་དང་དམ་དྲག་ཤུགས་ཆེར་བྱས་ཡོད་ཀྱང། བོད་རང་སྐྱོང་ལྗོངས་གཙོས་བོད་ཀྱི་ས་ཁུལ་ཁག་གི་དགོན་སྡེ་གྲྭ་བཙུན་ཚོར་དར་དམར་སྒྲེང་འཛུགས་ཀྱི་ལས་འགུལ་དང་འབྲེལ་གྲྭ་བཙུན་ཚོར་མེས་རྒྱལ་ལ་དགའ་ཞེན་ཞེས་པའི་སློབ་གསོ་དྲིལ་བསྒྲགས་སོགས་བྱས་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་ཡིག་ཐོག་བརྒྱུད་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་བརྗོད་བྱུང། རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ཏུ་དགོན་པ་ཁག་གིས་རྒྱལ་སྟོན་དུས་ཆེན་སྲུང་བརྩི་བྱས་སྐོར་དང་དགོན་སྡེ་ཁག་གི་གྲྭ་བཙུན་ཚོས་དགའ་སྤྲོའི་ངང་མེས་རྒྱལ་ལ་དགའ་ཞེན་གྱི་རྒྱལ་སྟོན་དུས་ཆེན་སྲུང་བརྩི་དང་ཞི་ཅིན་ཕིང་གི་རྒྱལ་སྟོན་གཏམ་བཤད་ལ་སློབ་གསོ་བྱས་སྐོར་སོགས་བཀོད་ཡོད་པ་དང། སི་པེན་གནས་སྡོད་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་རྒྱ་ནག་གཞུང་གིས་དམིགས་བསལ་བོད་ཀྱི་དགོན་སྡེ་ཁག་ཏུ་རྒྱལ་སྟོན་དུས་ཆེན་དང་ཆབ་སྲིད་སློབ་གསོ་སྤེལ་དོན་ནི་དགོན་སྡེ་ཁག་དེ་བོད་ཀྱི་རིག་གནས་ཀྱི་ལྟེ་བ་དང་མི་དམངས་སྣེ་ཁྲིད་མཁན་ཆགས་ཡོད་པས་མི་དམངས་ཁྲོད་དམར་ཤོག་ཚོགས་པས་བོད་ལ་དབང་བསྒྱུར་ངོས་ལེན་ཡོད་ཐབས་སྟོན་པ་ཞིག་ཆགས་ཀྱི་ཡོད་པ་བརྗོད་བྱུང། རིག་གནས་བྱེད་མཁན་དུ་བསྟི་གནས་དེ་དགོན་སྡེ་ཁག་ཆགས་ཡོད་རེད། དེ་རིང་ལ་དྭགས་དགོན་སྡེ་ཁག་ལ་བྱས་པའི་ཆབ་སྲིད་ཀྱི་ལས་འགུལ་སྤེལ་ཡག་ན་ད་ཆབ་སྲིད་སློབ་གསོ་ཟེར་ན་ད་ལྟ་ལས་འགུལ་རྒྱ་ནག་དམར་ཤོག་གི་ལས་འགུལ་སྤེལ་མི་འདོད་མཁན་ལ་དང་པོ་ད་ས་དེ་ཚོ་ང་ཚོ་ད་དགོན་སྡེ་ཁག་ལ་ཕེབས་བསྡད་པ་རེད་ད་ཐེངས་འདི་ཡང་ཉམས་མྱོང་རེད། ཉིན་དེར། ཉིན་དེར་བོད་ཀྱི་རྒྱལ་ས་ལྷ་སའི་ཕོ་བྲང་པོ་ཏཱ་ལའི་མདུན་ཐང་དུ་རྒྱ་ནག་གཞུང་གིས་ཆེད་འགུགས་བྱས་པའི

ཨ་ནི་དགོན་སྡེ་ཡིས་བོད་གི་རིག་གཞུང་ཐོག་སྲོལ་རྒྱུན་རྒྱུན་འཛིན་བྱེད་ཡོད་ཡ་བོད་གི་མི་ལུགས་རྒྱུན་འཛིན་བྱེད་ཡོད་ཡ་དེ་ལྟ་སྟོད་དུ་ཨ་ནི་རེད་ཨ་ནི་རྒྱ་ར་རྒྱུན་ཡ་གི་ལོ་ཨ་ནི་ཐབས་ཤེས་ཐེན་གི་ཡོད་དེ་སེའུ་རེད་དེ་འདི་དགོན་ལ་དེ་འདྲ་གི་བསྟི་གནས་གལ་ཆེན་པོ་གཅིག་ཡིན་དེ་དགོན་ལ་ཨ་ནི་རྒྱ་ནག་གཞུང་གི་ད་ལྟ་ནི་བཙན་དབང་གིས་དེ་འདྲ་གི་ཅིག་མཛད་སྒོ་ཚོགས་པ་ཞིག་ཡ་དང་ཨ་ནི་དེའི་པར་བརྒྱབ་དེ་ཚོ་བརྒྱུད་ལམ་ཁག་ལ་སྤེལ་ནི་གི་དགོན་སྡེ་ཁག་གི་རྒྱ་ནག་དམར་ཤོག་གི་འོག་གི་བོད་ལ་དབང་སྒྱུར་བྱས་ཡ་དེ་ལ་ངོས་ལེན་ཡོད་ཡ་གི་རྣམ་པ་སྟོན་གི་ཅིག་ཡོད་ཡ་དེ་སེའུ་རེད་པ་ཅིག་རེད་ལ། རྒྱ་ནག་གཞུང་གིས་བསྒྲགས་པའི་གནས་ཚུལ་ཁག་ཏུ་ལྷ་ས་འབྲས་སྤུངས་དགོན་པ་དང་རྔ་བ་སྒོ་མང་དགོན་པ་དེ་བཞིན་མགོ་ལོག་མ་ཀྲང་ཡུལ་ཚོའི་བོད་པ་དགོན་པ་མཛོད་དགེ་རྫོང་སྟག་ཚ་དགོན་པ་དང་བྱམས་མེ་འབྲས་སྤུངས་དགོན་པ་རྭ་རྒྱ་དགོན་པ་རྨ་ཆུ་དང་ཀླུ་ཆུ་སོགས་ཀྱི་དགོན་སྡེ་ཁག་ཏུ་གྲྭ་བཙུན་ཚོའི་ལག་ཏུ་ཇོ་ཡིག་ངོས་སུ། རྒྱལ་དར་སྒྲེང་འཇུག་གིས་རྒྱལ་སྟོན་དུས་ཆེན་སྲུང་བརྩི་བྱས་ཡོད་སྐོར། བཀོད་ཡོད་པ་དང། སྤྱིར་རྒྱ་ནག་གཞུང་གིས་ལོ་ལྟར་རྒྱལ་སྟོན་དུས་ཆེན་དང་བསྟུན་བོད་ནང་དམ་དྲག་དང་ཆབ་སྲིད་དྲིལ་བསྒྲགས་སྣ་ཚོགས་བྱེད་སྲོལ་ཡོད་པ་བཞིན། འདི་ལོ་ཡང་རྒྱལ་སྟོན་དུས་ཆེན་སླེབས་ལ་ཉེ་བ་ནས་བཟུང་མི་མང་ཁྲོད་དམ་དྲག་ཞིབ་བཤེར་བྱེད་མགོ་བཙུགས་ཏེ། སྤྱི་སྤྱོད་རླངས་འཁོར་སོགས་ནས་མི་མང་ཞིབ་བཤེར་དང་ཡིག་ཆ་ཡག་པོ་མེད་པར་ལྷ་སར་སྡོད་མི་བཅུག་པའི་གནས་ཚུལ་ཐོན་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་ཐའེ་ཝན་གྱི་ཆོས་ཞུ་བ་རྣམས་ལ་ཉིན་གཉིས་རིང་གི་གསུང་ཆོས་མཇུག་བསྡོམས་གནང་སྐབས་ནང་པའི་གཞུང་ཆེན་ཁག་ལ་ཐོས་བསམ་སློབ་གཉེར་གྱིས་ཉམས་ལེན་གནང་གལ་ཆེན་པོ་རེད་ཅེས་བཀའ་བསྩལ་གནང་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་རྡ་རམ་ས་ལ་ནས་བློ་བྷེ་ལགས་ཀྱིས་བཏང་འབྱོར་བྱུང་བ་དེ་སྙན་སྒྲོན་ཞུ་གི་ཡིན། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་ཉིན་ཤས་རིང་མགུལ་ཆམ་བཞེས་ཏེ་སྐུ་ངལ་གསོ་དགོས་པ་བླ་སྨན་པ་རྣམ་པ་གི་དགོངས་འཆར་གསོལ་འདེབས་ནན་པོ་ཞུས་འབྲས་སུ། འཆར་ཅན་ཐེ་ཝན་གྱི་རྒྱ་རིགས་ཆོས་ཞུ་བ་ཚོར་ཉི་མ་གཉིས་ཀྱི་རིང་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། དགའ་ལྡན་ཁྲི་རིན་པོ་ཆེ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་གིས་བཀའ་ཆོས་སྩལ་ཡོད་ཅིང། ཁྲི་རིན་པོ་ཆེས་ལམ་རིམ་བསྡུས་དོན་དང་བློ་སྦྱོང་ཚིག་བརྒྱད་མ། བློ་སྦྱོང་དོན་བདུན་མ་བཅས་ཀྱི་བཀའ་ཆོས་སྤྱི་ཟླ་བཅུ་པ་གི་ཚེས་པ་གསུམ་གྱི་ཉི་མ་མཇུག་གྲུབ་པ་དང་ཆབས་ཅིག། རྒྱ་རིགས་ཆོས་གྲོགས་ཚོས་གོང་ས་མཆོག་གིས་ནམ་རྒྱུན་ལམ་སྟོན་ཕེབས་པ་གཞིར་བཟུང།

དེ་དག་གི་དོན་དག་དེ་ཤེས་པར་བྱས་ནས་ཨ་ནེ་འདྲིས་ནས་ཨ་ནེ་ཉམས་སུ་ལེན་པ་ནི་དེ་གལ་ཆེན་པོ་རེད། གཞན་ཡང་འཇམ་མགོན་རྒྱལ་བའི་གདུང་འཚོབ་དགའ་ལྡན་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་ནས། རྒྱ་རིགས་ཆོས་ཞུ་བ་ཚོས་བློ་སྦྱོང་ཚིག་བརྒྱད་མ་ལྟ་བུར་ཚིག་མང་པོ་མེད་པས། བློ་ཐོག་ཏུ་བཟུང་ནས་ཚིག་དོན་ལ་བསམ་བློ་བཏང་ཐུབ་ན། སོ་སོའི་ཉིན་རེའི་འཚོ་བའི་ནང་སེམས་ལ་འགྱུར་བ་འགྲོ་རྒྱུར་ཕན་ཆེན་ཡོད་པ་བཀའ་གནང་གི་འདུག། འདི་བློ་སྦྱོང་ཚིག་བརྒྱད་མ་ཟེར་གྱི་རེད། འདིའི་ཚིག་མང་པོ་དེ་ཡོད་མ་རེད། འོན་འདི་འདྲ་བོ་དེ་ཨ་ནེ་དཔེ་བློ་ལ་ཟིན་བྱས། ཨ་ནེ་དེ་ལ་ཚིག་གི་དོན་ལ་བསམ་བློ་བཏང་བྱས་ན་ཨ་ནེ་ཡང་དཔེ་ཕན་ཐོགས་པོ་དང། དེ་ཞེ་དྲག་ཡག་པོ་ཡོད་པ་རེད། འདི་ཁྱེད་རང་ཚོ་གཞུང་རྒྱས་པོ་དེ་ཚོ་ཕར་མ་ཐོན་ན་བློ་སྦྱོང་ཚིག་བརྒྱད་མ་དེ་ཚིགས་བཅད་བརྒྱད་པོ་དེ་བློ་ལ་ཟིན་བྱས་ཨ་ནེ་དེའི་དེ་ལ་བསམ་བློ་བཏང་ནས་ཨ་ནེ་སྒོམ་རྒྱབ་བྱས་བྱས་ན་ཕན་ཐོགས་ཞེ་དྲག་ཡག་པོ་ཡོད་པ་རེད། ཡང་ཁྲི་རིན་པོ་ཆེ་མཆོག་ནས་ལམ་རིམ་ཉམས་མགུར་གྱི་གསུང་ཆོས་འཁྲིད་པ་དང་མཚུངས་སུ། ལམ་རིམ་བསྡུས་དོན་འདི་ཙམ་གྱིས་མི་ཚད་པར། རྗེ་རིན་པོ་ཆེ་གི་གསུང་ལ་ལམ་རིམ་ཆེ་འབྲིང་ཆུང་གསུམ་ཡོད་པ་མཁྱེན་དགོས་པ་སོགས་ཆོས་ཞུ་བ་ཚོར་ངོ་སྤྲོད་གནང་གི་འདུག། ཨ་ནི་ལམ་རིམ་ཆེ་འབྲིང་ཆུང་གསུམ་གྱི་སྐད་ལ་ཆེ་བ་ལམ་རིམ་ཆེན་མོ་བྱས། ཨ་ནི་རྗེ་ལམ་རིམ་ཆེན་པོ་གི་དོན་དག་ལུང་འདྲེན་འདི་ཚོ་མང་པོ་བལྟས་པ་ཉུང་དུ་བཏང་ནས།

གསུང་ཆོས་འདི་ལ་བཅར་མཁན་ཐའེ་ཝན་གྱི་ཆོས་ཞུ་བ་ལི་ཚའེ་ཆིའི་ལགས་ནས། ཁྲི་རིན་པོ་ཆེའི་གསུང་ཆོས་ལ་མཉན་ཏེ་མོ་རང་སེམས་འགུལ་ཆེན་པོ་ཐེབས་པ་གི་སྐོར་ལ་འབྲེལ་བརྗོད་གནང་རྒྱུར། ཁྲི་རིན་པོ་ཆེའི་གསུང་ཆོས་ལ་མཉན་ནས་སེམས་འགུལ་ཧ་ཅང་ཆེན་པོ་ཐེབས་པ་མ་ཟད། ས་ཆ་འདི་ནི་ཁྱད་པར་ཅན་དང་བྱིན་རླབས་ཀྱི་ཚོར་བ་ཤུགས་ཆེ་ཡོང་བར་བརྟེན། ང་ལ་རང་དབང་མེད་པར་མིག་ཆུ་ཤོར་ཡོང་གི་འདུག་ཅེས་འབྲེལ་བརྗོད་གནང་སོང། ཡང་སིང་ག་པོར་གྱི་རྒྱ་རིགས་ཆོས་ཞུ་བ་ཇོར་ཇི་ཆང་ལགས་ནས།

སིང་ག་པོར་དང་མ་ལེ་ཤི་ཡ་སོགས་ཀྱི་རྒྱ་རིགས་ཀྱང་མང་པོ་ཡོད་པ་དང། དེ་བཞིན་ཡུ་རོབ་དང་ཨུ་རུ་སུ་ལྷོ་བྱང་ཨ་མི་རི་ཁ་དང་རྒྱ་གར། བོད་རིགས་ཀྱི་མི་འབོར་སྟོང་ཕྲག་ཁ་ཤས་ཆེད་དུ་བཅར་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། དབྱིན་ཡུལ་གྱི་སྲིད་དོན་ཚོགས་པ་ཆེ་གྲས་གཉིས་ཀྱི་ལོ་འཁོར་ཚོགས་ཆེན་ཐོག་བོད་དོན་ཞུ་གཏུག་གནང་གཏན་འཁེལ་ཡོད་པའི་གནས་ཚུལ་འདུག་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་ད་རིང་ཕྱི་ཚེས་གསུམ་ཉིན་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན། དབྱིན་ཇིའི་རྒྱལ་ས་ལོན་ཌོན་ན་ཆེད་བཞུགས་སྐུ་ཚབ་དོན་གཅོད་ཁང་དང། བོད་ཁང་ཐེབས་རྩ། དང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་ཚོགས་མི་ཁག་ཐེ་བའི་ས་གནས་བོད་མི་ཐུན་མོང་ནས་དབྱིན་ཡུལ་གྱི་སྲིད་དོན་ཚོགས་པ་ཆེ་བ་གཉིས་ཀྱི་ལོ་འཁོར་ཚོགས་ཆེན་ཐོག་བོད་དོན་ཞུ་གཏུག་གནང་སྟེ་དུས་རབས་བཅོ་བརྒྱད་པ་ནས་དུས་རབས་ཉི་ཤུའི་བར་དབྱིན་གཞུང་གིས་བོད་རྒྱ་གཉིས་ཀྱི་དཀའ་རྙོག་སེལ་ཐབས་སུ་བར་འདུམ་གྱི་འགྲིག་ཐབས་གནང་བའི་ལོ་རྒྱུས་ཀྱི་བརྒྱུད་རིམ་ཁག་གསལ་སྟོན་གནང་རྒྱུ་དང་བོད་མཐོ་སྒང་གི་གནམ་གཤིས་འགྱུར་ལྡོག་ལ་བརྟེན་ནས་འཛམ་གླིང་ཁྱོན་ཡོངས་ལ་གོད་ཆག་འབྱུང་ཉེན་ཡོད་པ་སོགས་ཀྱི་སྐོར་ཞུ་འབོད་གནང་འཆར་འདུག་སྤྱི་ཟླ་བཅུ་པའི་ཚེས་བཞི་ཉིན་དབྱིན་ཡུལ་གྱི་རྙིང་ཞེན་ཚོགས་པའམ Conservative ཚོགས་པའི་ཚོགས་ཆེན་ཐོག་བོད་ཀྱི་གནད་དོན་སྐོར་ཆེད་ལས་མཁས་པ་གསུམ་གྱིས་གསུང་བཤད་གནང་གཏན་འཁེལ་བ་ལྟར Westminster གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་གཞོན་པ Dibyesh Anand ལགས་ཀྱིས་བོད་དང་དབྱིན་ཡུལ་གཉིས་ཀྱི་འབྲེལ་ལམ་སྐོར་དང University of Aberdeen། ཡི་ལེགས་སྦྱར་བ་བགྲེས་པ Martin Mills ལགས་ཀྱིས་བོད་མཐོ་སྒང་གི་གནམ་གཤིས་འགྱུར་ལྡོག་གི་རྒྱུ་རྐྱེན་དང་བརྒྱུད་རིམ་མཇུག་འབྲས་བཅས་ཀྱི་སྐོར་དང་དེ་བཞིན་དབྱིན་ཡུལ་སྐུ་ཚབ་དོན་གཅོད Frasi བསོད་ནམས་ཚེ་རིང་ལགས་ཀྱིས་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་དང་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་གཉིས་ཕན་དབུ་མའི་ལམ་གྱི་སྲིད་བྱུས་སྐོར་གསུང་བཤད་གནང་འཆར་འདུག། དེ་ནས་སྤྱི་ཟླ་བཅུ་པའི་ཚེས་བརྒྱད་ནས་བཅུ་གཅིག་བར་དབྱིན་ཡུལ་གྱི་ངལ་རྩོལ་ཚོགས་པའི་ལོ་འཁོར་ཚོགས་ཆེན་ཐོག་དབྱིན་ཡུལ་སྐུ་ཚབ་དོན་གཅོད Frasi བསོད་ནམས་ཚེ་རིང་ལགས་དང་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་ས་གནས་བོད་མི་བཅས་ནས་བོད་ནང་གི་གནམ་གཤིས་འགྱུར་ལྡོག་འགྲོ་བཞིན་པའི་དཀའ་ངལ་དང་དབྱིན་བོད་གཉིས་ཀྱི་འབྲེལ་ལམ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སོགས་ཀྱི་སྐོར་གནས་ཚུལ་བགོ་འགྲེམས་དང་ཞུ་གཏུག་གནང་རྒྱུ་ཡིན་པའི་གནས་ཚུལ་འདུག། ཡང་ཨ་མི་རི་ཀའི་གྲོས་ཚོགས་གོང་མའི་མང་གཙོ་ཚོགས་པའི་དབུ་ཁྲིད་ཅག་ཤུ་མར་མཆོག་དབུས་པའི་གྲོས་ཚོགས་གོང་མའི་འཐུས་མི་ཚོགས་པ་ཞིག་བདུན་ཕྲག་རྗེས་མར་རྒྱ་ནག་ནང་ཕེབས་སྐབས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཐུག་འཕྲད་ཡོང་བའི་ཐུགས་རེ་གནང་གི་ཡོད་པའི་གནས་ཚུལ་འདུག་དེ་ཡང་རོའི་ཏེར་གསར་ལས་ཁང་གིས་ད་རིང་ཕྱི་ཚེས་གསུམ་ཉིན་གནས་ཚུལ་སྤེལ་གསལ་ལྟར་ན། ཨ་རི་གྲོས་ཚོགས་གོང་མའི་སྤྱི་མཐུན་ཚོགས་པའི་འཐུས་མི Mike Crapo ལགས་ཀྱིས་སྣེ་ཁྲིད་གནང་བའི་གྲོས་ཚོགས་གོང་མའི་འཐུས་མི་ཚོགས་པ་ཞིག་བདུན་ཕྲག་རྗེས་མར་རྒྱ་ནག་དང་ལྷོ་ཀོ་རི་ཡ་ཉི་ཧོང་བཅས་ནང་སྐོར་སྐྱོད་ལ་ཕེབས་འཆར་ཡོད་སྐོར་ཟླ་བ་སྔོན་མའི་ནང་གྲོས་ཚོགས་གོང་མའི་གྲངས་མང་མང་གཙོ་ཚོགས་པའི་དབུ་ཁྲིད་ཅག་ཤུ་མར་མཆོག་གི་ཡིག་ཚང་ནས་གསུངས་ཡོད་པ་དང་ཁ་སང་སྤྱི་ཟླ་བཅུ་པའི་ཚེས་གཉིས་ཉིན་ཏེ་གཟའ་ཟླ་བའི་ཉིན་གྲོས་ཚོགས་གོང་མའི་འཐུས་མི Mike Crapo མཆོག་གི་མགྲིན་ཚབ་པས་དེ་དེ་བཞིན་ཡིན་པ་ངེས་གཏན་བཟོས་གནང་འདུག། ཨ་རི་གྲོས་ཚོགས་གོང་མའི་འཐུས་མི་ཁ་ཤས་ཀྱིས་རྒྱ་ནག་དང་འབྲེལ་ལམ་བྱེད་ཤུགས་ཆེ་རུ་བཏང་སྟེ་ཨ་རི་དང་རྒྱ་ནག་གཉིས་བར་ཚོང་དང་འབྲེལ་ཡོད་ཀྱི་གནད་དོན་ཁག་སེལ་ཐབས་གནང་རྒྱུའི་ཐུགས་འདོད་ཡོད་འདུག་རྒྱ་ནག་གཞུང་གིས་ཁྲིམས་གཞི་གསར་པ་མང་པོ་ཞིག་བཙན་འགེལ་བྱས་ནས་ཚོང་ལས་ཐོག་སྟངས་འཛིན་དོ་དམ་བྱེད་ཤུགས་ཆེ་རུ་བཏང་དང་གཏོང་བཞིན་པའི་རྐྱེན་གྱིས། རྒྱ་ནག་ནང་ཚོང་ལས་བྱེད་ཕྱོགས་དེ་ཨ་ཆད་འུ་ཐུག་གི་གནས་སུ་གྱར་བའི་བསམ་ཚུལ་སྟོན་མཁན་ཨ་རིའི་ཚོང་པ་ཇེ་མང་དུ་འགྲོ་བཞིན་ཡོད་ཅིང་ཉེ་དུས་རྒྱ་ནག་ནང་ཕེབས་པའི་ཨ་རིའི་ཚོང་ལས་དྲུང་ཆེ་ལྕམ་ཇི་ན་རའི་མོན་ཌོ་མཆོག་གིས་རྒྱ་ནག་ནང་ཚོང་ལས་གཉེར་མཁན་ཨ་རིའི་ཚོང་པ་མང་པོའི་བཟོད་སྒོམ་ཐུབ་ཐབས་བྲལ་བའི་གནས་སུ་གྱར་བཞིན་ཡོད་པ་དང་ད་ཆ་ལས་དོན་སྤེལ་རྒྱུའི་དུས་ལ་བབས་ཡོད་སྐོར་གསུངས་འདུག་ཉེ་བའི་ཟླ་ཤས་ནང་ཨ་རི་དང་རྒྱ་ནག་གཉིས་ཀྱི་དཔོན་རིགས་ཚོའི་དབར་འབྲེལ་ལམ་ཇེ་མང་གནང་སྟབས་འདས་པའི་ལོ་ཤས་ནང་ཐེ་ཝན་གྱི་གནད་དོན་དང་ཏོག་དབྱིབས་ནད་ཡམས་ཀྱི་འབྱུང་ཁུངས་དེ་བཞིན་རྒྱ་ནག་གིས་ཨ་རིར་སོ་ཉུལ་བྱས་པའི་གནད་དོན་ཁག་གི་སྐོར་ལས་བྱུང་བའི་འབྲེལ་ལམ་ཇེ་སྡུག་ཏུ་ཕྱིན་པ་དེ་ནས་ཡར་རྒྱས་ཕྲན་བུ་ཕྱིན་ཡོད་པའི་གནས་ཚུལ་འདུག། ཡང་འདི་ཟླའི་ཚེས་གཉིས་ཉིན་ཁེ་ན་ཏྲའི་ཐུ་རོན་ཏོ་ས་གནས་བོད་མི་དྲུག་ནས་ཁེ་ན་ཏྲའི་རྒྱལ་ས་ཨོ་ཏེ་ཝར་གནས་པའི་རྒྱ་ནག་གཞུང་ཚབ་མདུན་ནས། ཐུ་རོན་ཏོའི་གྲོང་ཁྱེར་སན་ཇོར་ཇུ་ཡོད་པའི་རྒྱ་ནག་དོན་གཅོད་ཁང་བར་དུ། རྒྱང་རྒྱུགས་ཀྱི་ལས་འགུལ་ཐེངས་བཞི་པ་དེ་བཞིན་གནང་བའི་སྐོར། ས་གནས་ནས་ཨུ་རྒྱན་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་གསན་རོགས་གནང།
འདི་ཚེས་གཉིས་ཉིན་ཊོ་རོན་ཊོ་ས་གནས་བོད་མི་དྲུག་ནས་ཁེ་ན་ཌའི་རྒྱལ་ས་ཨོ་ཏོ་ཝར་གནས་པའི་རྒྱ་ནག་གི་གཞུང་ཚབ་མདུན་ནས་ཊོ་རོན་ཊོ་གྲོང་ཁྱེར་སན་ཇོར་ཇི་རུ་ཡོད་པའི་རྒྱ་གཞུང་གི་དོན་གཅོད་ལས་ཁུངས་མདུན་བར་དུ་རྒྱང་རྒྱུགས་ལས་འགུལ་ཐེངས་བཞི་པ་དེ་བཞིན་གནང་བཞིན་ཡོད་པ་རྒྱང་རྒྱུགས་ལས་འགུལ་བ་བསྟན་འཛིན་བཤད་སྒྲུབ་ལགས་ནས

གཏན་འཇགས་སློབ་གྲྭར་བཀག་ཉར་བྱེད་བཞིན་པར་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་ནས་གཙོས་པའི་ཆབ་སྲིད་བཙོན་པ་རྣམས་གློད་བཀྲོལ་གཏོང་དགོས་པ་བོད་རྒྱ་གཉིས་དབར་ཞི་མོལ་གནང་དགོས་པ་དང་ཕྱོགས་མཚུངས་བོད་མིའི་བླ་ན་མ་མཆིས་པའི་སྐྱབས་གནས་སྤྱི་ནོར་གོང་ས་སྐྱབས་མགོན་རིན་པོ་ཆེ་མཆོག་བོད་དུ་གདན་འདྲེན་ཞུ་དགོས་པ་སོགས་ཡིན་པ་རྒྱང་རྒྱུགས་ལས་འགུལ་བ་ཐོག་མར་དབུ་འཛུགས་གནང་མཁན་པད་མ་ཀུན་དགའ་ལགས་ནས་འགྲེལ་བརྗོད་གནང་བྱུང།
ཕ་མ་ཕ་མ་མཉམ་པོ་ཁ་བྲལ་བྱས boarding སློབ་སློབ་གྲྭ་ལ་བླུག་པ་འདི་ལ་ང་རང་ང་རང་ཚོའི་ཐོག་ནས་ཡིན་ན་ཕལ་ཆེར་དུ་འོ་འདི་ལ་ངོ་རྒོལ་ཡིན་ལ་འོ་འདི་གཅིག་ཡིན། གཉིས་པ་འདི་ང་རང་ཚོ་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་མཆོག་དང་བོད་ཀྱི་ཆབ་སྲིད་བཙོན་པ་ཡོངས་ཡོངས་རྫོགས་གློད་བཀྲོལ་བཏང་དགོས་ཡོད་ལ་འོ་འདི་ཡིན།
དེ་བཞིན་ཁེ་ན་ཌའི་གཞུང་དང་མི་མང་རྒྱལ་སྤྱིའི་གཞུང་བཅས་ནས་རྒྱབ་སྐྱོར་སྔར་ལྷག་གནང་བའི་རེ་བ་དང་ལྷན་དུ་ཁོང་རྣམས་ཀྱིས་འདི་ཚེས་གཅིག་ཉིན་རྒྱ་ནག་གཞུང་གི་རྒྱལ་སྟོན་ཉིན་མོ་དང་སྟབས་བསྟུན་ཏེ་ཁེ་ན་ཌའི་གྲོང་ཁྱེར Toronto St. George རུ་གནས་པའི་རྒྱ་ནག་གཞུང་ཚབ་དོན་གཅོད་ལས་ཁུངས་མདུན་བོད་མི་དང་ཧོང་ཀོང་ཤར་ཏུར་ཀི་སི་ཐན་ཝིཏ་ནམ་རྒྱ་རིགས་བཅས་ནས་ངོ་རྒོལ་སྐད་འབོད་གནང་སར་ཕེབས་ནས་ཁོང་རྣམས་ཀྱི་རྒྱང་རྒྱུག་དེ་བཞིན་མི་རིགས་ཚང་མའི་སླད་གནང་བཞིན་ཡོད་པའི་སྐོར་ངོ་སྤྲོད་གནང་བ་དང་རིམ་པས་རླངས་འཁོར་བརྒྱུད Ottawa

གྲོང་ཁྱེར་བར་དུ་རྒྱང་ཐག་སྤྱི་ལེ་བཞི་བརྒྱ་ལྔ་བཅུ་ལྷག་ཙམ་ཞིག་ཡོད་སྐོར་དང་འཆར་གཞི་ལྟར་བྱས་ན་བོད་དོན་རྒྱང་རྒྱུག་དེ་བཞིན་འདི་ཚེས་དགུ་ཉིན་ཊོ་རོན་ཊོ་སན་ཇོར་ཇི་རུ་རྟེན་གཞི་བྱས་པའི་རྒྱ་ནག་གི་གཞུང་ཚབ་ལས་ཁུངས་མདུན་འབྱོར་བའི་རེ་བ་གནང་བཞིན་ཡོད་པ་སོགས་མུ་མཐུད་འགྲེལ་བརྗོད་གནང་བྱུང།

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིའི་གནད་དོན་གླེང་མོལ་ཞེས་པའི་ལེ་ཚན་ནང་སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་འདི་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་བ་གསར་འཛུགས་བྱས་པའི་དུས་ཚིགས་ཤིག་ཁེལ་གྱི་ཡོད་པ་ལྟར། རྒྱ་ནག་ནང་དམར་ཤོག་གི་དབང་ཆ་བཙུགས་སྟངས་དང་སྐབས་དེར་རྒྱ་ནག་གོ་མིན་ཏང་སྲིད་གཞུང་དང་དམར་ཤོག་གྱེན་ལོག་ཚོགས་པའི་དབར་ལ་འཐབ་རྩོད་ཇི་བྱུང་དམར་ཤོག་གི་ཤུགས་རྐྱེན་བོད་ནང་སླེབས་ཏེ་བོད་བཙན་བཟུང་ཇི་ལྟར་བྱས་ཡོད་མེད་སོགས་ཀྱི་སྐོར་སི་པེན་ནང་གནས་བཞུགས་བོད་རྒྱའི་གནད་དོན་དབྱེ་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱི་ལྷན་དུ་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྒྱལ་སྤྱིའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་གནད་དོན་གླེང་མོལ་གྱི་ལས་རིམ་འདིའི་ནང་ལ། ལས་རིམ་སྔ་མའི་ནང་ལོགས་ལ། རྒྱ་ནག་དམར་ཤོག་ཚོགས་པ་འདི་ཐོག་མར་འགོ་བཙུགས་སྟངས་རེད། འདིའི་ཐོག་ནས་རྒྱ་ནག་ནང་ལོགས་ལ་ཡང་ད་བྱུང་བ་ལྷག་པར་དུ་འགྱུར་འགྲོས་ག་རེ་ཕྱིན་ཡོད་རེད། རྒྱ་ནག་གི་ནང་འཁྲུག་གི་གནད་དོན་ག་རེ་བྱུང་ཡོད་རེད་དེ་ཚོའི་སྐོར་ལ་བཀའ་མོལ་ཞུས་པ་རེད། ད་ལྟ་ལེའུ་གཉིས་པ་འདིའི་ནང་ལ་ཡང་དེ་རིང་སི་པེན་ནས་སངས་རྒྱས་སྐྱབས་ལ་མུ་མཐུད་དེ་འདྲ་ཞུས་བྱས་ད་དམར་ཤོག་ཚོགས་པའི་གི་ཤུགས་རྐྱེན་རེད་འདི་བོད་ཐོག་ལ་ཡང་ཤུགས་རྐྱེན་ག་རེ་སླེབས་ཡོད་རེད་ལྷག་པར་དུ་མ་འོངས་པར་འཛམ་བུ་གླིང་གི་ཐོག་ལ་ཡང་དམར་ཤོག་གི་ཤུགས་རྐྱེན་འདི་ཡང་གདོང་ལེན་ག་འདྲ་གནང་གི་རེད་དེ་གི་ཐབས་ཇུས་སུ་རེད་དེ་ཚོ་ག་རེ་ག་རེ་ཡོང་སྲིད་ཀྱི་རེད་ག་བར་འགྲོ་དགོས་ཀྱི་ཡོད་རེད་དེ་འདྲའི་ཐོག་ནས་ང་ཚོ་མུ་མཐུད་ནས་བཀའ་བསྡུར་ཞུ་གི་ཡིན། སྤྱི་བཏང་ལེ་ཚན་དང་པོའི་ནང་ལོགས་ལ་ཡང་སངས་རྒྱས་ལགས་ཀྱིས་འདི་གསུངས་སོང་དཔེར་ན། རྒྱང་སྐྱོད་བྱེད་པའི་སྐབས་ལ་ཡང་རྒྱ་དམག་དེ་བྲོས་བྱས་ད་ཡིབ་བྱས་གབ་བྱས་ཡོང་པའི་སྐབས་ཅིག་ལ་ཡང་ད་བོད་མདོ་སྟོད་སྨད་ཀྱི་ས་ཁུལ་ཁག་ནང་ལོགས་ཏུ་བ་ལ་ཡང་སླེབས་ཡོད་པ་ཅིག་ད་ཁོ་བྲོས་ནས་ཡོང་གི་ཡོད་རེད་བྱེད་དུ་ཚུད་པ་འདུག་སླེབས་པ་ཡིན་ད་འདི་གི་ཤུགས་རྐྱེན་འདི་སྐབས་དེ་ནས་ཆེ་ཆེ་བོད་ནང་ལོགས་ལ་དམར་ཤོག་གི་ཤུགས་རྐྱེན་སླེབས་རེད་ཟེར་བྱེད་ན་ངོས་འཛིན་བྱེད་ཀྱི་ཡོད་རེད་པས་ཡང་འདི།
འཆར་གཞི་འདི་འདྲ་གལ་ཡོད་རེད་རྒྱ་ནག་དམར་ཤོག་གི་དུས་འཛིན་པ་འཆར་གཞི་བོད་ནང་ལ་ཡང་འགྲོ་གི་ཡིན་ཟེར་འཆར་གཞི་འདི་འདྲ་གལ་བསྒྲིགས་ཡོད་རེད་བ་ག་རེད། ཡོད་མ་རེད་ཡོད་མ་རེད་ཁོ་རང་ཚོ་ཕར་ནས་རྒྱ་ནག་གཞུང་གོ་མིན་ཏང་སྲིད་གཞུང་གི་གིས་གསོད་ཀྱི་ཡིན་ཟེར་རྩ་མེད་བཟོ་གི་ཡིན་ཟེར་དམག་གིས་དེད་ཡོང་དུས་ལ་འགྲོ་ས་མེད་ནས་ཨ་ནི་བྲོས་ནས་ནས་ཨ་ནི་རྒྱ་ནག་ནས་ཡར་བྲོས་ནས་ཡོང་དུས་བོད་གི་ས་ཆ་ས་མཐོ་པོ་རེད་ད་ལྟ་སྐབས་དེ་ལ་གོ་མིན་ཏང་གི་སྟོབས་ཤུགས་ཟེར་ཡ་ཡོད་མ་རེད་ད་ས་གནས་དེ་ཚོ་གི་གོང་ནས་བྱུང་བ་ནང་བཞིན་རང་སྐྱོང་འདྲ་བོ་རེད་རང་རང་ས་རང་བདག་འདྲ་བོ་རེད། དེའི་སྒང་ལ་ཁོ་རང་ཚོ་བྲོས་ནས་ད་ལྟ་དཀར་མཛེས་དང་དཀར་མཛེས་ནས་རྔ་བ་ས་ཆ་དེ་འདྲ་བརྒྱུད་ནས་ནི་ཁོ་ཚོ་ཧྲན་ཞི་རེད། སྐབས་དེར་ཅིག་ལ་ཁོ་རང་ཚོ་དཔེ་དེབ་དྲུད་འགྲོ་ཡི་ཡོད་པ་མ་གཏོགས་མ་འོངས་པ་ན་བོད་ལ་དབང་སྒྱུར་བྱེད་ཀྱི་ཡིན་ཡ་ཟེར་ཡ་འདྲ་བོ་དང་དེ་འཆར་གཞི་ཡོད་མ་རེད། ཡིན་ན་ཡང་བོད་པ་བེད་སྤྱོད་བྱས་ནས་གོ་མིན་ཏང་སྲིད་གཞུང་ལ་ངོ་རྒོལ་བྱེད་དུ་འཇུག་ཡ་དང་གོ་མིན་ཏང་སྲིད་གཞུང་གི་སྟོབས་ཤུགས་ཆུང་རུ་གཏོང་ཡ་དེ་དམིགས་ཡུལ་ཡ་དེ་ངས་གང་ནས་བྱས་ཡ། བོད་པ་སྡེ་པ་ཟེར་ཡ། བོད་པ་སུའུ་ཝེ་སྤྱི་མཐུན་རྒྱལ་ཁབ་ཟེར་ཡ་དེ་འདྲ་གཉིས་བཙུགས་པ་དེ་གི་དམིགས་ཡུལ་དེ་དེ་རེད་ཡིན་ན་ཡང་ཁོ་རང་ཚོ་ཕར་བྲོས་པའི་དུས་ཚོད་དེ་སྒང་ལ་དེ་གི་སྟོབས་ཤུགས་དེ་ཉན་ཡ་རེད་དམིགས་བསལ་གི་འབྲེལ་བ་འདྲ་བྱུང་ཡོད་པ་མ་རེད་ད་ཡིན་ན་ཡང་ཁོ་རང་ཚོ་དཀར་མཛེས་ནས་ཡོད་དུས་སྒང་ལ་ཁོ་རང་ཚོ་དཀར་མཛེས་གི་བོད་པ་དེ་འདྲ་འདྲ་ཁ་ཤས་དང་འབྲེལ་བ་བྱུང་ཨ་ནི་བོད་པ་གཞོན་གཞོན་དག

འཁྲུག་པ་ཤོར་ནས་བོད་པ་ལག་འཁྱིལ་བ་མ་རེད་སྡེ་དགེ་དང་དེ་ཚོ་གི་གོ་སྐབས་ཡིན་ཟེར་ནས་ཁོ་ཚོ་ལག་འཁྱིལ་བ་མ་རེད་དེ་ནི། བོད་པ་ནས་དེ་འཁྲུག་པ་ཤོར། ཨ་ནི་དེ་ནི། བོད་པའི་དགོན་པ་མང་པོ་ཅིག་ནང་ལོགས་ལ་དེ་བཙན་འཕྲོག་བྱས་ནས་ཁ་ལག་འཕྲོག་ཟ་མ་འཕྲོག་སེམས་ཅན་འཕྲོག་དེ་འདྲ་འཕྲོག་བཅོམ་མང་པོ་ཅིག་བྱས་རེད། ན་ཁེ་དེ་དག་བོད་པ་ལག་འཁྱིལ་བ་མ་རེད། ཡིན་ན་ཡང་དེ་འདྲ་བྱས་ཏེ་ཡིན་ན་ཡང་ད་དཀར་མཛེས་དང་སྡེ་དགེ་འདིའི་ཕྱོགས་ནས་ཨ་ནི་བོད་པ། སྐབས་དེ་ལ་ཤུགས་རྐྱེན་ཡོད་མཁན་གྱི་མི་མང་པོ་ཅིག་ངོ་ཤེས་ཆགས་འདུག་པ་དང་བྱ་རྒོད་སྟོབས་ལྡན་ཟེར་ཡག་དང། འོ་དེ་འདྲ་ཁ་ཤས་ཅིག་ཁོ་ཚོ་ངོ་ཤེས་ཆགས་ཡོད་རེད། བྱས་དུས་གང་ལ་ད་རྗེས་ནས་ཆིག་སྟོང་དགུ་བརྒྱ་ལྔ་བཅུའི་སྐབས་སུ་ཡང་རྒྱ་ནག་དམར་ཤོག་གི་གཏོར་ཤིག་ཡག་ཡོང་དུས་གང་ལ་ཡང་ཁོ་རང་ཚོ་མི་དེ་ཚོ་འབྲེལ་བ་བྱས་ནས་དེ་ཚོ་བེད་སྤྱོད་བྱེད་ཀྱི་ཡོད་རེད། དེ་འདྲ་མ་གཏོགས་ཁོས་ཁོ་རང་ཚོ་བྲེལ་འགྲོ་གི་ཡོད་དུས་གང་ལ་དཔེ་དེ་མ་འོང་བ་ན་བོད་སིང་གི་ཡིན་ཡ་བོད་རྒྱ་ནག་གི་ཆ་ཤས་ཡིན་ཟེར་ཡ་དེ་ལས་ལྡོག་པ་དཔེ་བོད་འདི་རང་བཙན་རྒྱལ་ཁབ་ཡིན་པ་དང། ད་ནི་བུ་ལོན་ཡོད་ཟེར་ཡ་དང་འོ་དེ་འདྲ་བཤད་བསྡད་ཡོད་རེད་ཁོ་རང་ཚོ།

ཨ་ཁོ་ཚོ་ཁ་ལག་རེག་རེག་བྱས་ཏེ་ད་མགོ་སྐོར་བཏང་ཡ་དང་མགོ་སྐོར་བཏང་ནས་བླ་མ་ཁྱེད་ཀྱི་གང་ལ་ཁོ་ཚོས་མ་ཞོག། ཕོ་བ་རེད་འཕྲོག་བཅོམ་བྱས་ཡ་རེད་དགོན་པ་དེ་ཚོའི་ནང་གི་ཐ་ན་ད་ད་ང་ཚོ་གི་ཅིག་གཡང་སྒྲུབ་ཅིག་ཡོད་ཡ་འབྲུ་རིགས་དང་ཐ་ན་ད་འབག་སྐུ་དེ་ཚོ་གི་ད་ད་ཁོ་རང་ཚོ་བཤད་ཀི་འདུག་ད་ད་དེབ་བྲིས་རྒྱུ་དེ་ཚོ་ན་འབག་སྐུ་དེ་ཚོ་གི་གི་གཟུངས་གཞུག་དེ་ཚོ་བསྔོགས་ནས་ཁོ་ཚོ་བཟས་བཞག།

མི་མང་པོ་རེད། འདི་ནི་གྲོང་པ་གཅིག་ནས་གཅིག་ལ་ལ་མ་ཁད་དེ་འདྲ་རེད། ད་ནི་མའོ་ཙེ་ཏུང་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལ་ད་ཁོ་རང་དབང་ཆ་ནང་སླེབས་པ་རེད། དེ་ནས་ཕྱིན་ནས་ད་ལོ་ཉི་ཤུ་རྩ་བདུན་ཟིན་ཁར་ཁོ་རང་དེ་དབང་ཆ་ཟིན་པ་རེད། དེ་བདུན་ཅུ་དོན་དྲུག་བར་དུ་མ་ཤི་བར་དུ་ཁོ་རང་མ་ཤི་བར་དུ་དེ་ཁོ་རང་གི་ཚོགས་འདུ་དེ་འདྲ་དཔེར་ན་ལོ་ལྔ་ཅན་གྱི་ཚོགས་འདུ་ཟེར་ནས་འགོ་བཙུགས་ནས། དེ་བར་དུ་གང་ལྟར་སོ་བེད་ཀྱི་ར་ཤི་ཡའི་ཨུ་རུ་སུའི་དམར་ཤོག་གི་སྤྱི་མཐུན་གྱི

སྐབས་དེ་ན་ད་སྐུ་ངོ་རྒྱ་ལོ་དོན་གྲུབ་གསུངས་པ་ནང་བཞིན་སྐུ་ངོ་རྒྱ་ལོ་དོན་གྲུབ་དང་དྲུང་ཡིག་ལྷ་མོ་ཚེ་རིང་ཁོ་རང་ཚོ་དེབ་ཀྱི་ནང་ན་མཐོང་ཡ་ཡོད་པ་རེད་སྐབས་དེ་ནས་བཟུང་སྟེ་སྐབས་དེ་ལ་ར་ཤི་ཡ་གི་བོད་པ་ལ་འབྲེལ་བ་བྱེད་ཡ་བཙན་བྱོལ་བོད་གཞུང་ལ་འབྲེལ་བ་བྱེད་ཡ་གི་གསང་བའི་སྒོ་ནས་འབྲེལ་བ་བྱེད་ཡ་གི་གནས་སྟངས་ཤིག་ཆགས་འདུག་བ་དེ་དུས་གང་ལ་ང་ཚོའི་སྐུ་ཚབ

ཁོ་ར་ཤི་ཡ་རེད། ར་ཤི་ཡ་ལ་རྒྱ་ནག་གི་རིག་གཞུང་གི་ནང་ལོགས་ནས་རྒྱ་ནག་གི་བསམ་བློའི་ནང་ལོགས་ནས་ཞེད་དགོས་ཡ་དེ་འདྲ་དྲན་གཅིག་བྲོས་རེད་ཁོ་རང་ཚོ་གི་བཤད་སྲོལ་ན་ར་ཤི་ཡ་ཟེར་ཡ་དེ་དེ་དེ་དམག་འཁྲུག་གི་ཨ་ར་ཟེར People of War ཟེར་དགོས་རེད་ད། དམག་འཁྲུག་མཁན་གི་མི་མང་མི་ཟེར་དགོས་རེད་དེ་འདྲ་ཡིན་ཟེར་དགོས་རེད་ད།

ད་རེས་ན། རྒྱ་ནག་དམར་ཤོག་ཁོ་རང་མཱ་ཧྥི་ཡ་ཚོགས་པ་རེད། ཨཱ་ནི་ཁོ་ནི་ནི་ཨཱ་ནི་ར་ཤི་ཡ་ཏི་ལི་ཚོགས་པ་རེད། ཚོགས་པ་ནང་ལོགས་ནས་ཨཱ་ནི་སུ་སུ་སྐྲག་ཡོད་ན་དེ་ད་ཤེས་ཀྱི་རེད་བ་ཚོགས་པ་ཟེར་ན་ཚང་མ་ཤེས་ཀྱི་རེད་བ་ད་རེད། ད་མདོར་བསྡུས་པ་ཡིན་ན་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་དུ་བ་ལ་ཡ་ད་དཔེར་ན་ཏིང་ཞའོ་ཕིང་ཁོང་ཚོ་དབང་ཆ་ཟིན་པའི་སྐབས་རེད་དེ།

དཔེ་དེ་ད་སྐབས་དེ་ད་ཚོ་ང་ཚོ་གྲུབ་འབྲས་དེ་རེད་པ་ད། ད་རང་བཙན་མ་ཡིན་པའི་ག་རེ་བྱས་ན་ཆོག་གི་ཡོད་ཟེར་ཡ་དེ་དང་ཨ་ནེ་བོད་ཕྱི་ནང་ལོ། ཕྱི་ནང་གཉིས་ཆ་ཡར་མར་འགྲོ་ཆོག་ཡ་ད་དེའི་གྲུབ་འབྲས་དེ་ཡིན་ཟེར་དགོས་རེད་པ་ད་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་ཐོག་མར་དེ་བཤད་དགོས་རེད་པ། ད་གལ་ཏེ་ར་ཤི་ཡ་དང་གཞུང་འབྲེལ་གྱི་འབྲེལ་བ་ད་ཤུགས་ཆེན་པོ་ཅིག་བྱུང་ཡོད་ན་ཉི་མ་གཅིག་ར་ཤི་ཡས་བཙོང་ཡའི་ཉེན་ཁ་ཡོད་རེད་དེ་གལ་ཏེ་ད་འབྲེལ་བ་ཅིག་བྱུང་ན་ཏན་ཏན་ང་ཚོ་གྲོས་མོལ་གྲུབ་འབྲས་དེ

དང་པོ་ཁྱོད་རང་ཚོ་ང་ཚོ་རོགས་པ་དེ་འདྲ་བྱེད་ཀྱི་ན་དང་པོ་ང་ཚོ་དེ་བྱེད་ཟེར་མཉམ་འབྲེལ་རྒྱལ་ཚོགས་ནས་ང་ཚོ་རྒྱབ་སྐྱོར་བྱེད་ཟེར་དེ་ར་ཤི་ཡས་ཁས་ལེན་བྱེད་ཡོད་མ་མཉམ་འབྲེལ་རྒྱལ་ཚོགས་ནས་རྒྱབ་སྐྱོར་བྱེད་ཐུབ་ཀྱི་མེད། ད་ར་ཤི་ཡར་གྱི་མདོར་ན་དེ་བོད་དེ་དབང་ལ་བསྡུ་ཡ་བྱེད་ཤེས་རོགས། ཁྱོད་ག་རེ་བྱེད་ཐུབ་ཀྱི་ཡོད་ཟེར་ན་ཁྱོད་རང་ཚོ་བལྟས་ཏེ་ང་ཚོ་ཁྱོད་རང་ཚོ་ཕུ་སེར་དེ་འདྲ་དང་ང་ཚོ་དམག་གྲ་སྒྲིག་བྱེད་དགོས་ར་བཤད་ནས་ང་ཚོ་ས་ཆ་བལྟས་ཏེ་དེ་འདྲ་ཁོ་ར་ཤི་ཡར་གྱི་ཁྱབ་ཁོངས་ཡིན་པ་ར་ཤི་ཡར་གྱི་མཉམ་འབྲེལ་རྒྱལ་ཁབ་ཡིན་པ་དེ་ནས་ཨ་ནི་ཁོ་རང་ཚོ་དམག་འཇོག་ཐེབས་ཀྱི་ཡིན་ཟེར།

དེ་དུས་ཨ་རི་གིས་བོད་པ་ལ་ཡང་བཙན་བྱོལ་བོད་པ་ཚོ་ལ་ཡང་རོགས་པ་བྱས་པའི་དུས་ཚོད་ཅིག་ཆགས་འདུག་གོ་ར་དུས་ཚོད་མཚམས་ཆད་པའི་ཟུར་ཕྱིར་བ་ལྟ་དེ་སྐབས་ལ་ཡང།
མཚམས་མ་ཆད་སྔོན་རེད།
མ་ཆད་སྔོན་ལ་ཡང་དེ་ར་ཤི་ཡ་གི་ཁྲོ་ཡ་ཚོ་ཞིག་གི་ནང།
ཨ་རིག་སོང་ལས་ཁུངས་བཤད་དུ་བ། ཉི་མ་དེ་ཁྱེད་རང་ཚོ་ཨ་རི་ཨ་མི་རི་ཀ་གཡུགས་བཞག་གི་རེད་ད། ཁྱེད་རང་ཚོ་དགོས་འདུག་ཡ་དེ་སུས་སྤྲད་ཐུབ་གི་རེད་ན་ང་ཚོས་སྤྲད་ཐུབ་གི་རེད་ད་དེ་ཁོ་སྐད་ཆ་དེ་བཤད་འདུག་བ།

ང་ཚོ་ཐའེ་ཝན་ནང་ལོགས་ལ་ཡ་ཨ་རི་དང་རྒྱ་ནག་བར་དུ་གི་འཐབ་རྩོད་བྱུང་བ་ནང་བཞིན་སྐབས་དེ་དུས་བོད་ཐོག་ལ་དེ་འདྲ་བྱུང་བ་རེད་བ་ཐག་བྱས་ན། བོད་ལ་དེ་འདྲ་གི་ཨ་མི་རི་ཀ་ཁེབས་ཏེ་ད་དུང་བོད་ལ་ད་ཅིག་ངོམ་སྲིན་དུ་དེ་འདྲ་ད་ཨ་མི་རི་ཀ་རྒྱབ་སྐྱོར་བྱེད་གི་ཡོད་མ་རེད་བ། སོང་ཡིན་པ་ད་བྱེད་གི་ཡོད་མ་རེད་ད་ལྟ་ཐའེ་ཝན་ལ་རྒྱབ་སྐྱོར་བྱེད་ཡ་དེ་འདྲ་གི་དུས་ཤིག་ཅི་ད་ག་བ་གོ། ཐའེ་ཝན་ལ་ད་དཔེ་དེ་གཞུང་འབྲེལ་གི་དེ་ག་རེ་ཟེར་ཐའེ་ཝན་དང་པོ་དུས་ནས་ཨ་ཐའེ་ཝན་ཟེར་དེ་ལྟ་གོ་མིན་ཏང་ཐའེ་ཝན་ནས་དུས་ཡིན་སོང་ནས་བཟུང་སྟེ་ཨ་ནི་ཁོ་རང་ཚོ་བར་ལ

སིམ་ཡ་རང་གི་འཆར་གཞི་གཅིག་ནས་ཡོང་རྒྱུར་རོ། དེ་ཡིན་ནས་ད་དེ་ནས་ཡང་བྱས་ནས། རྒྱལ་ཐང་ནས་ཡང་དཀར་མཛེས་དང་རྔ་བ་དང་དེ་གའི་ཆ་ཚང་ལ་ཡང་འཛུལ་ཡོང་བྱས་ཆབ་མདོ་བར་དུ་སླེབས་རེད་བ་ལྔ་བཅུ་ཐམ་པའི་གི་མཇུག་འདུག་བ་ལ། རེད་དེ་དེ་རེད་ང་ཚོ་དཀའ་ངལ་དེ་རེད་བ་ད། གཟུགས་གཅིག་རྒྱལ་ཁབ་ཤོར་ཡ་དེ་ག་རེ་ཡིན་ན་གཞུང་གི་གཞུང་གཅིག་པུ་མགོ་ལ་གཡུགས་བསྡད་པ་རེད་བ་ད་གཞུང་འཇོན་མ་སོང། གཅིག་སྲིད་སྐྱོང་གཅིག་འཇོན་མ་སོང་གཅིག་མང་པོ་ཞིག་བཤད་བསྡད་པ་རེད་བ་ད་དོན་དོན་ནས་དོན་དམ་པར་བྱས་ན། ཨ་ནི་སྤྱིར་བཏང་ང་ཚོ་མི་དམངས་ལ་རྒྱལ་ཁབ་ཀྱི་འདུ་ཤེས་དང། མི་རྒྱལ་ཁབ་ཟེར་ཡག་དེ་གི་སྲུང་སྐྱོབ་བྱེད་ཡག་དེ་འདུ་ཤེས་དེ་མེད་ཡག་སྐྱོན་ཤོར་བ་རེད་བ་དངོས་གནས་བྱས་ན། དཔེར་ན་ཁམས་དང་ཨ་མདོ་ལ་བཙན་འཛུལ་བྱེད་པའི་སྒང་ལ་བོད་ཀྱི་ས་ཆ་གཞན་དག་ཚང་མ་ལྟད་མོ་ལྟ་བསྡད་ཡོད་རེད། ཨ་ནི་ཡ་དབུས་གཙང་ལ། ད་བོད་གཞུང་གི་ཁྱབ་ཁོངས་ལ་ཡ་བཙན་འཛུལ་བྱེད་པའི་སྒང་ལ་ཨ་ནི་ས་ཆ་བརྒྱུད་འགྲོ་དུས་ཡ་ས་ཆ་མང་པོ་གི་མི་གིས་ཨ་ནི་རྒྱ་ནག་ལ་རོགས་པ་བྱེད་ན་འདྲ་ད་དཔེ་དེ་དེ་འདི་དངུལ་བཙལ་ཡ་གི་ཆེད་དུ་ཨ་ནི་འདི་འདྲའི་དམག་གི་དོ་པོ་འོར་ཡ་ད་མོ་ལ་རོགས་པ་བྱེད་དེ་བྱས་རེད་བ་ད་བདེན་པ་རེད་བ་འདི་འདྲ་བྱས་ནས་འདི་འདྲ་བྱས་རེད་ད་མི་རིགས་གཅིག་གི་རྒྱལ་ཁབ་གཞན་དག་ཅིག་གི་བཙན་འཛུལ་ཅིག་བཀག་དགོས་ཡ་ཡིན་ན་གཞུང་གཅིག་པོ་ལ་འཁྲི་ཡ་ཅིག་ཡོད་མ་རེད། གཞུང་གཅིག་པུ་ལ་འཁྲི་ཡ་ཅིག་གཞུང་གི་དམག་མི་གཅིག་པུ་ལ་འཁྲི་ཡ་ཅིག་ཡོད་མ་རེད། དངོས་གནས་བྱས་ན་མི་དམངས་ཡོངས་ཀྱིས་ངོ་རྒོལ་བྱེད་དགོས་ཡ་དང་མི་དམངས་ཡོངས་ཀྱིས་ཨ་ནི་དེ་ལ་འགོག་རྒོལ་བྱེད་དགོས་ཡ་དེ་འདྲ་གནས་སྟངས་གཅིག་མ་བྱུང་ན་ཨ་ནི་དཀའ་ལས་ཁག་པོ་འདྲ་པོ་ཆགས་བསྡད། ད་ལྟ་ཐའེ་ཝན་གྱི་དཔེར་ན་གོ་མིན་ཏང་གཞུང་འདི་གི་དཔེར་ན་ད་གིན་ང་ཚོ་ལེ་ཚན་དང་པོའི་ནང་ལ་ཡ་སངས་རྒྱས་ལགས་ཀྱིས་གསུང་ཡ་དེ་ནང་ལ་པཎ་ཆེན་རིན་པོ་ཆེ་ཡན་ཆད་ནས་ཕར་ཁྲིད་འགྲོ་ཡ་དང་དེ་འདྲས་གི་སྐད་ཆ་དེ་འདྲས་འདུག་ཨ་ད་དེ་ཟེར་ཡོད་ན་ད་ཞིབ་འཇུག་བྱ་དགོས་སྒང་ལ་ཡ་ཨ་ནི་བོད་རང་སྐྱོང་ལྗོངས་ཀྱི་ད་ལྟ་རྒྱ་ནག་གཞུང་གིས་དབྱེ་བ་ཕྱེ་བཞག་པའི་དབུས་གཙང་ས་ཁུལ་གྱི་འདི་གའི་འདི་ནང་ལོགས་ལ་ཐེ་བྱུས་བྱེད་ཡག་དང་ལག་པ་རྒྱབ་ཡག་གི་ཐབས་བྱུས་དེ་སྔོན་མ་ནས་གོ་མིན་ཏང་གིས་བྱས་ཡོད་ཟེར་བ་ལ།
གོ་མིན་ཏང་གིས་ཡིན་ད་ཡིན་གོ་མིན་ཏང་གི་ཁུངས་མ་ཤོར་སྔོན་ནས་འཛམ་བུ་གླིང་ལ་བོད་དྲིལ་བསྒྲགས་བྱེད་ཡག་དང་ཁྱབ་བསྒྲགས་བྱེད་ཡག་སྒང་ནས་བོད་པའི་ཁོ་རང་ཚོའི་ཆ་ཤས་ཡིན་ཟེར་ད་རྦད་དེ། རྣམ་གྲངས་གསལ་བསྒྲགས་བྱས་ནས་ཡིག་ཆ་མང་པོ་ནང་བླུགས་ཚར་བ། གོ་མིན་ཏང་གི་བར། གོ་མིན་ཏང་གི་སྐབས་སུ། གོ་མིན་ཏང་གི་སྐབས་སུ་གུང་ཁྲན་ཏང་གི་དཀའ་ངལ་དེ་མེད་དུས་སྒང་ལ་བར་དུ་ཐུག་ནས་རྦད་དེ་རྒྱ་ནག་གི་ཞིབ་འཇུག་བྱེད་མཁན་མཁས་པ་ཡིན་ཟེར་ཡ་སོ་པ་ཡིན་ཟེར་ཡ་མང་པོ་བོད་ཀྱི་ས་ཆ་ཡོངས་ནས་རྦད་དེ་བོད་ཀྱི་གནས་སྟངས་དྲི་རྒྱུ་དང་དེ་འདྲ་སྟབས་མང་པོ་ཡོད་རེད། ཁོ་རང་ཚོ་གི་ད་བོད་ཀྱི་ཕྱོགས་ལ་ག་འདྲ་ཅིག་དབང་སྒྱུར་བྱེད་དགོས་ཡ་ག་འདྲ་ཅིག་སྲིད་ཇུས་འགྱུར་བ་གཏང་དགོས་ཡ་དཔེ་ཞིབ་འཇུག་མང་པོ་བྱས་ཡོད་རེད་ཁོ་རང་ཚོ་གི་གོ་མིན་ཏང་གི་སྐབས་ནས་རྦད་དེ་ཁོ་རང་ཚོ་རྒྱུ་མཚན་གཅིག་ཡང་ཡོད་མ་རེད་ཁོ་ཚོ་བོད་དེ་རྦད་དེ་ཁོ་ཚོའི་ཆ་ཤས་ཡིན་ཟེར་ཁོ་ཚོའི་ཆ་ཤས་ཡིན་ཟེར་དགོས་ཡ་རྒྱུ་མཚན་དེ་རེད་བ་ཁོ་རང་ཚོ་གི་གོ་མིན་ཏང་གི་དབང་ཆ་དེ་མན་ཇུ་ནས་ཡོང་བ་ཡིན། ད་ཁོ་རང་ཚོ་གི་མན་ཇུ་གི་བོད་ལ་དབང་བསྒྱུར་བྱེད་ཀྱི་ཡོད་ཡ་ལྟ་བ་དེ་བཟུང་འདུག་དེང་སང་དེ་འདྲ་ཡིན་དུས་སྒང་ལ་ད་ཁོ་རང་ཚོ་རྦད་དེ་མན་ཇུ་གི་ཁྱབ་ཁོངས་ཚང་མ་ཁོ་ཚོའི་ཡིན་ཟེར་ཨ་ནི་ཐེ་ཝན་གི་ཉིས་སྟོང་གསུམ་བར་དུ་དེ་ཡིན་བསམ་སོང་དུ། མོང་གོ་ལི་ཡ་ཕྱི་སོག་རྒྱལ་ཁབ་དེ་རྒྱལ་ཁབ་ཅིག་ཡིན་པ་ངོས་ལེན་བྱེད་ཀྱི་ཡོད་མ་རེད། དེ་དང་བོད་སོག་ལས་ཁུངས་ཟེར་ཡ་དེ་འཛུགས་པའི་རྒྱུ་མཚན་དེ་རེད་བ། སོག་པོ་དེ་རང་བཙན་རྒྱལ་ཁབ་ཅིག་ཡིན་པ་ཁས་ལེན་དགོས་མ་རེད། ཨ་ནི་བོད་དེ་རང་བཙན་རྒྱལ་ཁབ་ཅིག་ཡིན་པ་ཁས་ལེན་དགོས་མ་རེད། ཉིས་སྟོང་གསུམ་གི་ལོའི་ད་དུ། ཨ་ནི་ད། སོག་པོ་རྒྱལ་ཁབ་དེ་རྒྱལ་ཁབ་ཅིག་ཡིན་པ་ཁས་ལེན་བྱས་རེད། བོད་ལ། བོད་ད་ལྟ་ངོས་ལེན་བྱེད་ཀྱི་ཡོད་མ་རེད་ད་ལྟ་ད་བོད་ལ་གཞུང་འབྲེལ་གྱི་གསལ་པོ་བྱས་ནས་བོད་རྒྱལ་ཁབ་ཅིག་ཡིན་ཟེར་ཡ་དེ་འདྲ་ད་ཡོད་མ་རེད་བ་ཁོ་ཚོ། ག་རེ་ད་ཁོ་ཚོ་རྩ་ཁྲིམས་འགྱུར་བ་གཏོང་དགོས་པ་རེད་བ།

ཁོ་ཁྲིམས་ཐོག་ནས་ངོས་ལེན་བྱེད་མཁན་ཅིག་རག་མ་རག་ད་དེ་འདྲས་ཀྱི་ཐོག་ནས་ཁོ་རྩོད་པ་བརྒྱབ་བསྡད་དགོས་རེད་བ་ད་ད་ད། མ་རེད་ད་དེ་དེ་ཁག་པོ་རེད་ང་ཚོས་ད་དེ་ཤེས་དགོས་རེད་བ། ལོ་རྒྱུས་སྒང་ནས་རྦད་དེ་རྩོད་མེད་རེད་ཟེར་ཡ་དེ་ང་ཚོ་ཁ་ཆ་རེད་བ། དེ་རྒྱ་ནག་གཞུང་གི་ག་རེ་བྱེད་ཀྱི་འདུག་རྒྱ་ནག་རྒྱ་མི་རིགས་ཀྱི་ཀྱི་ཞེས་ངོས་འཛིན་ག་རེ་ཡོད་བ་རེད་དེ་ང་ཚོ་གསལ་པོ་གསལ་པོ་ཤེས་ནས་དེ་ལ་དགག་པ་བྱས་ནས་དེ་གཙང་མ་མ་བཟོས་བར་དུ་ད

རྒྱ་ནག་གཞུང་གིས་མུ་མཐུད་དུ་ལོ་རྒྱུས་རྫུན་སྒྲིག་བྱས་པ་དེ་ལོ་རྒྱུས་གཅིག་པུ་མ་རེད་ད་ལྟ་ས་ས་འོག་ནས་ནས་ཅ་ལག་ཅིག་རྙེད་ཡིན་ན་རེད་རྒྱ་ནག་གི་ཆ་ཤས་དེ་རིག་གཞུང་གི་ཆ་ཤས་ཡིན་པ་དེ་འདྲ་འགྲེལ་བཤད་བྱེད་འགྲོ་གི་རེད་བ། ད་དེ་ཚོ་ང་ཚོས་བསམ་བློ་གཏོང་དགོས་རེད་ང་ཚོ་རྦད་དེ་ལོ་རྒྱུས་སྒང་གི་གསལ་པོ་རེད་ཁ་ཁ་ཡིན་པ་གསལ་པོ་རེད་ཟེར་ཡ་དང་ཡིན་པ་རེད་ཟེར་ཡ་དེ་འདྲ་བེད་ཤ་ལ་འབྲི་དགོས་པ་མ་རེད། ད་ལྟ་གནད་དོན་དབྱེ་ཞིབ་པ་མང་པོ་ཞིག་གིས་ད་ལྟ་བོད་ལ་འཕྲད་པ་འདི་དེང་ལོ་དྲུག་ཅུ་བདུན་ཅུ་སྔོན་ལ་ཡང་ད་ག་འདྲ་རྒྱ་དམར་ཤོག་གིས་དབང་ཆ་ཟིན་རྗེས་ད་ག་འདྲ་བོད་བཙན་བཟུང་བྱས་པ་རེད་ད་འདི་ཡག་པོ་མ་བྱས་ན་ད་ལྟ་བོད་གཅིག་པོ་མ་རེད་ད་ད་མ་གལ་རྒྱ་གར་དང་ད་ལྟ་ཧྥི་ལི་པིན་རེད་ཝི་ཡེད་ནམ་རེད་ཐེ་ཝན་རེད་ད་ག་བ་ཡིན་ནའི་ཚང་མ་ལོག་ལ་རྒྱ་ནག་གི་བདག་དབང་ཡོད་ཟེར་ཏེ་ད་ག་འདྲ་དེང་སང་རྒྱ་གྲགས་བོད་གྲགས་ར་བྱས་ནས་འདུག་པ

རྒྱ་ནག་གི་སྟོབས་ཤུགས་ལ་ཚོད་འཛིན་བྱེད་དགོས་རེད་ད་ལྟ་ཨ་མི་རི་ཀ་སྲིད་བྱུས་དེ་རེད། རྒྱ་ནག་གི་རྒྱ་ནག་གི་སྟོབས་ཤུགས་ལ་ཚོད་འཛིན་བྱེད་ཐུབ་པ་ཡིན་ན་རྒྱ་ནག་ལ་སྟོབས་ཤུགས་མེད་དུས་སྒང་ལ་ཁོ་ཚོ་སྐད་ཆ་དེ་བཤད་གི་མ་རེད། རྒྱ་ནག་ལ་རྒྱ་ནག་ལ་མུ་མཐུད་དུ་སྔོན་མ་ལོ་ཉི་ཤུ་སུམ་ཅུའི་ནང་བཞིན་ཨ་ནི་དཔལ་འབྱོར་སྒང་ནས་ཁེ་བཟང་སྤྲད་ཡ་ཡར་རྒྱས་འགྲོ་བཞིན་སྟོབས་ཤུགས་དེ་ཨ་མི་རི་ཀའི་ཚད་ལས་བརྒལ་ནས་ཨ་མི་རི་ཀ་སྒང་ལ་སླེབས་ཚར་དུས་སྒང་ལ་ད་ཁོ་རང་གིས།

ཉལ་ངུ་བགྱིད་དགོས། ཚོད་འཛིན་བྱེད་ཐུབ་ཡ་དང་ཡང་མིན་ན་ཁོ་རང་དམངས་གཙོ་ལ་བསྒྱུར་དགོས། ད་དེ་གཉིས་མ་བྱས་གོང་ལ་འགའ་ཡོད་མ་རེད། ད་དེ་འདྲ་བྱས་པ་ལ་ད་ལྟ་ཨ་མི་རི་ཀ་དང་ཡུ་རོབ་མཐུན་ཚོགས་རེད། རྒྱ་གར་འདྲ་བོ་ཅིག་མ་གཏོགས་ཇི་ལྟར་ད་ལྟ་འཛམ་བུ་གླིང་གི་སྟོབས་ཤུགས་དག་ལས་ཡང་ཁ་གཏད་བཅག་པ་ལ། ཅིག། ག་རེ་ཟེར་དགོས་རེད་སོ་སོ་གདེང་ཚོད་ཅིག་གོ། རེད། བྱས་ཙང། འདི་གས་འདི་གས་ཅིག་ད་ལྟ་ནུས་པ་རེ་ཅིག་ག་འདྲས་ཕེབས་ཡོད་རེད་འདི་ཁྱད་པར་ཅིག་འགྲོ་གི་ཡོད་རེད་པ།

རེད། ཁག་པོ་རེད་དེ། ནི་དེ་ཐབས་ཤེས་དེ་ཡོད་ད་རྒྱ་ནག་གཞུང་གི་དཔལ་འབྱོར་ལ་ཚོད་འཛིན་བྱས་ཏེ་རྒྱ་ནག་གི་དཔལ་འབྱོར་སྐྱོ་པོ་ཆགས་ན། མི་དམངས་ལ་དཀའ་ངལ་འཕྲད་གི་རེད་མི་དམངས་ལ་དཀའ་ངལ་འཕྲད་ན་མི་དམངས་འགུལ་སྐྱོད་རྒྱག་གི་རེད་ད། འུ་ཐུག་ན། མི་དམངས་འུ་མ་ཐུག་ན་འགུལ་སྐྱོད་རྒྱག་གི་མ་རེད་བ། དེ་རེད། ད་ད་ཐབས་ཇུས་ཀྱི་ཐོག་ནས་ད་ད་ཨ་མི་རི་ཀའི་གིས་འདི་མཉམ་འབྲེལ་བྱེད་ཡ་དེ་བྱེད་ཀྱི་འདུག་ག་ལ་དཔེར་ན།

འདི་བའི་ལུགས་འདི་ཚོའི་ནང་ལོགས་ལ། མ་མ་འདི་ནི་ད་འདི་འདྲ་གི་འབྲེལ་བ་འདི་དེ་རུ་འགྲོ་བའི་སྐབས་སུ་མ་རྩ་འཛུགས་མཁན་དང་ནང་བཟོ་གྲྭ་རྒྱག་མཁན་ག་ཚོད་ཡིན་འདུག་དེ་ཚོ་ད་དེ་ལ་ཁོང་ཚོ་སྲིད་བྱུས་གཅིག་པ་མ་ཡིན་པ་དང་ཡུ་རོབ་དང་ཨ་མི་རི་ཀ་གི་སྲིད་བྱུས་དང་རྒྱ་ནག་ཐོག་ལ་འཛིན་པའི་སྲིད་བྱུས་གཅིག་པ་གཅིག་པ་བྱས་ནས་འགྲོ་ཐུབ་ཀྱི་མེད་གསལ་བོ་རེད། ཨ་མི་རི་ཀ་གི་དམ་པོ་བྱེད་དུས་སྒང་ལ་ཡུ་རོབ་ཀྱི་ལྷོད་རུ་ཡུ་རོབ་ཀྱི་དེའི་བར་ལ་འཛུལ་ནས་ཡུ་རོབ་རྒྱལ་ཁབ་དེ་ཚོ་ཁེ་བཟང་དེ་ལེན་ཡ་ཐབས་ཤེས་འཐེན་དགོས་པ་རེད། ཡུ་རོབ་ཀྱི་སྤྱི་གི་སྲིད་བྱུས་ཅིག་ཡིན་ནའང་དེའི་ནང་ལོགས་ལས་རང་འཇར་མན་དང་ཧྥ་རན་སི་ལ་སོགས་པ་ཁོ་རང་ཁོ་རང་སྒེར་གྱི་རྒྱལ་ཁབ་ཁེ་བཟང་ལེན་དགོས་པ་རེད་དེ་འདྲའི་རིགས་ལ་ལ་གཅིག་གི་དཀའ་ངལ་ཅིག་ཡོད་རེད་ད་ལྟ་ང་ཚོ་སྤྱི་གི་ཕྱོགས་ནས་ད་ཁོ་རང་ཚོ་གི་རྒྱ་ནག་དེ་ཉེན་ཁ་ཡོད་ངོས་འཛིན་བྱེད་དགོས་པ་རེད་ལག་བསྟར་བྱས་སོང་དུས་སྒང་ལ་ཁེ་ཕན་རེད་དེ་གང་ཡང་ཁེ་ཕན་ཁོ་རང་ས་དེ་རེད་རོ།

ཐབས་ལམ་ད་ལྟ་དཔེར་ན་བོད་མི་སྒྲིག་འཛུགས་ཀྱིས་ནས་བོད་རང་བཙན་གྱི་ལོ་རྒྱུས་དེ་དྲངས་རྗེས་གང་ལྟར་དབུ་མའི་ལམ་གྱི་འཐབ་རྩོད་ཤི་ན་མགོ་བར་བ་དེ་མ་འོངས་པ་དེ་ཁ་ཕྱོགས་དེ་ལ་ད་ད་འཐབ་བྱུས་ཀྱི་ཐོག་ནས་ཡང་དུ་བ་ད་གནད་དོན་ཞི་བའི་ཚུལ་གྱིས་མང་པོ་ཅིག་གིས་དེ་ལ་གདོང་ལེན་བྱེད་ཡ་དེ་འདྲ་མང་པོ་གསུང་གི་འདུག་ཁྱེད་རང་གི་དགོངས་ཚུལ་ནང་ལོགས་ལ་འཐབ་བྱུས་འདྲ་པོ་ག་རེ་ག་རེ་བང་སྒྲིག་དགོས་རེད་ལ་ད་ད་ལྟ་ཡི་ནི་ད་ཡིན་ན་རྒྱ་ནག་གི་གནས་སྟངས་སྒང་ལ་བཤད་ན་གྲོས་མོལ་བྱེད་ཡག་གི་ད་ལྟ་གི་དུས་ཚོད་འདི་ན་གྲོས་མོལ་བྱེད་ཡག་གི་ཆ་རྐྱེན་འགྲོ་རྒྱ་ནག་དམར་ཤོག་གི་ཕྱོགས་ལ་ཆ་རྐྱེན་འགྲོ་གི་ཡོད་པ་མ་རེད་ཁོ་རང་ཚོ་གི་གྲོས་མོལ་ཅིག་ག་རེ་ཟེར་དགོས་རེད་རྒྱ་ནག་གི་སྤྱི་གི་བོད་གི་གནད་དོན་ཐོག་ལ་འཛིན་པའི་སྲིད་བྱུས་དེ་ནི་དུས་ཚོད་ཕར་འགྱངས་བྱེད་ཡ་དེ་རེད་བ། དེའི་དཔེ་དེ་གཞི་རྩ་གི་སྲིད་བྱུས་རེད་སྲིད་བྱུས་དེ་མུ་མཐུད་དུ་རྒྱུན་འཁྱོངས་བྱེད་ཀྱི་རེད། ཡིན་དུས་སྒང་ལ་ད་ཞི་ཅིན་ཕིང་དབང་ཆ་ཟིན་པ་ནས་བཟུང་སྟེ་ཁོ་ལྟ་བ་དྲག་པོ་དང་ཨ་ནི་དཔེ་དེ་མངོན་གསལ་དོད་པོས་བོད་མི་རིགས་དང་མི་རིགས་གཞན་དག་རྩ་མེད་བཟོ་གི་ཡིན་ཟེར་ཡ་སྲིད་ཇུས་གཏོང་མཁན་ཅིག་གིས་ཨ་ནི་ད་ལྟ་ད་ལྟ་གི་དུས་ཚོད་འདི་ལ་ནས་ཁོ་བོད་བོད་རྒྱ་ཞི་མོ་གཅིག་དགོས་ཡ་རྒྱུ་མཚན་ཁོས་མཐོང་གི་ཡོད་མ་རེད་དེ་ད་ཨ་ནི་འདི་སྒང་ལ་ཁོ་བོད་རྒྱ་ཞི་མོལ་གི་ངའི་ངའི་བཤད་ན་ཟེར་ངོ་མ་ཆིག་སྟོང་དགུ་བརྒྱ་བདུན་ཅུ་དེ་བརྒྱད་ཅུ་ག་ས་གི་ཚད་ག་རེ་བྱས་འགྲུབ་ཐུབ་རེད་རྒྱ་ནག་གཞུང་གི་རྩར་འབྲེལ་བ་ག་རེ་བྱས་བྱེད་དགོས་རེད་ཟེར་ཡ་དེ་ཨ་ནི་རྒྱབ་ལོགས་གི་རྒྱབ་ལྗོངས་དེ་འདྲ་གི་ཆ་རྐྱེན་ཅིག་ཡོད་རེད་ད་ད་ལྟ་ང་ཚོ་ལ་དེ་འདྲ་གི་རྒྱབ་ལྗོངས་གི་ཆ་རྐྱེན་ཅིག་ཡོད་མ་རེད་ཨ་མི་རི་ཀ་གི་རྒྱབ་སྐྱོར་བྱེད་གི་ཡོད་རེད་ཡོད་ཚེ་གོ་རེ་ཡུ་རོབ་མཐུན་ཚོགས་གི་ནང་ལ་ཡང་ཨ་མི་རི་ཀ་དང་གཅིག་པ་གཅིག་རྒྱབ་སྐྱོར་བྱེད་གི་ཡོད་མ་རེད་དེ་འདྲ་ཡིན་དུས་སྒང་ལ་རྒྱ་ནག་ལ་དེ་ལ་ཅིག་ཞེད་སྣང་བྱེད་དགོས་ཡ་དང་དང་དཀའ་ངལ་དམིགས་བསལ་གི་འཕྲད་གི་ཡོད་མ་རེད། ཡིན་དུས་སྒང་ལ། ད་ལྟ་རྒྱ་ནག་གི་ཕྱོགས་ནས་ཁོ་མ་གཞི་གི་སྲིད་ཇུས་དེ་དང་དང་ད་ལྟ་གི་གནས་སྟངས་ཀྱི་འོག་ནས་ཁོ་རང་ལ་ཁོ་རང་གི་གྲོས་མོལ་བྱེད་དགོས་ཡ་བོད་ཀྱི་བོད་དོན་ཐོག་ལ་གྲོས་མོལ་བྱེད་དགོས་ཡ་གི་ཨ་ནི། ཅིག་དེ་འདྲ་གི་ཆ་རྐྱེན་འདྲ་བོ་ཟེར་ན་ར་ཁོ་རང་གི་ངོས་ནས་དེ་འདྲ་བྱེད་དགོས་ཡ་གི་རྒྱུ་མཚན་ཅིག་ཆགས་ཀྱི་ཡོད་མ་རེད། འདིའི་སྒང་ལ། ད་དེ་དཀའ་ལས་ཁག་པོ་འདྲ་བོ་ཅིག་རེད།

ལ་གཟོ་བ་ཅིག་བྱེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་ཁ